རླུང་འཕྲིན་གསན་པ་དགའ་བསུ་ཞུ། དེ་རིང་བརྒྱུད་པའི་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང། རླུང་འཕྲིན་གཞས་ཀྱི་རེ་སྐུལ་ཞེས་པའི་བྱ་རིམ་ཐོག་གླུ་གཞས་ཁག་ཅིག་དང། བོད་གཞུང་བདེ་ལེགས་སྨན་ཁང་གི་སྨན་པ་བསྟན་འཛིན་བརྩོན་འགྲུས་ལགས་གདན་ཞུའི་ཐོག་མུ་མཐུད་ནས་ཏོག་དབྱིབས་གོ་རྟོགས་ཀྱི་བཅར་འདྲི་ཞུ་ཡས་ཡིན་པས་རྣམ་པ་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། ཏོག་དབྱིབས་བཅུ་དགུའི་ནད་དུག་འདི་རྒྱ་ཁྱབ་ནད་ཡམས་ཡིན་པ་བརྗོད་མི་དགོས་ཀྱང། རྒྱ་གར་ནང་ལ་ཉིན་མཚན་མེད་པར་ཚད་མེད་པའི་ན་ཚའི་གྲངས་ཀ་རི་སྐྱེས་རྩི་ཤིང་སྐམ་པོ་ལ་མེ་ཤོར་བ་ནང་བཞིན་ཡོད་པའི་གནས་སྐབས་ཛ་དྲག་འདིར། རང་གཞན་ཚང་མས། མིང་རྗེས་དང། མིས་ག་རེ་ལབ་ཀྱི་ཡོད་ན་སོགས་ཀྱི་བསམ་ཚུལ་ཕར་བཞག་ནས་མི་ཚེ་ཞིག་སྲུང་སྐྱོབ་གནང་ཡས་ནི་མེད་དུ་མི་རུང་བའི་རླབས་ཆེན་གྱི་དགེ་བའི་ལས་ཤིག་ཡིན་པ་ཤེས་ནས་རང་ལས་གཞན་གཅེས་ཀྱི་ཐུགས་བསྐྱེད་རྒྱ་ཆེ་སྤེལ་རོགས་ཞེས་འབོད་སྐུལ་ནན་ཏན་ཞུ་གི་ཡོད། དེ་ནས་ད་བར། རིམས་ནད་འདིས་འགྱུར་ལྡོག། ལྡབ་འགྱུར་སུམ་འགྱུར་གྱིས་སྨན་ཇི་སྙེད་པས་ཀྱང་ཕན་ནུས། སྟོན་མི་ཐུབ་པའི་དུས་འདིར་ཡག་ཤོས་ལ། ཁ་རས་ཡག་པོ་བསྐྱོན་ཡས་ཕན་ཚུན་བར་ལ་བར་ཐག་ཡག་པོ་བཞག་ཡས། ཕྱག་ཡང་གསལ་ཡང་གསལ་ཁྲུས་གནང་ཡས། ཕྱི་ལ་ཐོན་དགོས་ངེས་ཅན་ཡིན་ན་མ་གཏོགས་ནང་ལ་བཞུགས་རོགས། ཕྱི་ནས་ནང་ལ་འབྱོར་མ་ཐག་རླངས་པས་བདུག་རོགས་གནང་དུས་རྟག་ཏུ་ལག་ཐོགས་ཁ་པར་དང་གསར་འགྱུར་ཐོག་བཟང་ངན་གྱི་ནད་ཡམས་ཐོག་འདྲ་མིན་གསུངས་པ་རྣམས་ཀྱི་རྒྱུ་མཚན་བརྟགས་ཏེ་དགོས་གལ་རྣམས་ཤེས་པར་བྱ་གལ་ཆེ། རྒྱ་གར་མི་མང་རྣམས་ཡང་ཏོག་དབྱིབས་བཅུ་དགུའི་ནད་ཡམས་ནས་སང་བའི་དུས་ཤིག་ཤར་ཡོང་སྨོན་ལམ་རྒྱབ་ཀྱི་ཡོད། དེ་རིང་སླར་ཡང་སྨན་པ་བསྟན་འཛིན་བརྩོན་འགྲུས་ལགས་རླུང་འཕྲིན་ལེ་ཚན་ནང་སྐུ་ངལ་འཛེམས་མེད་ཐོག་ཕེབས་པར་དགའ་བསུ་ཞུ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཡིན་འོང་ལ། བརྩོན་འགྲུས་ལགས་དེ་སྔོན་འགོག་ཁབ་ལ་ནི་དབྱེ་བ་ཕྱེ་བ་འདྲ་བྱས་ན་ད་དེ་རིང་ཁ་སང་རྒྱ་གར་ལུང་པ་ནང་ལོགས་ལ་ཡོད་བསྡད་པ་དེ་ནི་ཀོ་བེག་སིན་བྱས་ཀོ་བི་ཤིལ་བྱས་ཨ་ནི་སྤུ་ཏི་ནིག་ལྔ་པ་ལ་ནི་ད་དེ་ཚོར། ད་ཡོང་གི་ཡོད་རེད་པ་དེ་ཡོང་དུས་ཙ་ན་མི་གཅིག་གིས་ད་དང་པོ་དེ Covishield ཞེས་བརྒྱབ་ཡོད་རེད། ཁོ་རང Covishield བརྒྱབ་ཚེ་དེ་གའི་ད་སྔོན་འགོག་ནུས་པ་དེ་བརྒྱ་ཆ་བདུན་ཅུ་ཟིན་ཡོད་དུས་ཙ་ན་ད་དེ་ལས་ཡག་ག་ཅིག་ཡང Covaxin དང་དེ་འདྲའི་སླེབས་ཡོང་ན་ཡང་འགོ་ནས་ཅིག་ཁབ་ཅིག་བརྒྱབ་ཆོག་གི་ཡོད་ན་ཟེར་ཡང་འགོ་ནས་སྔོན་འགོག་ཁབ་དེ་ཁབ་རིམ་པ་དང་པོ་དེ་བརྒྱབ་ཚར་ན་ཡང་གཉིས་པ་དེ་འདྲ་སེ་བརྒྱབ་ཡང་འགའ་ཤས་ཁབ་རིམ་པ་དང་པོ་གཉིས་པ་གསུམ་པ་གང་ཚགས་ཁོ་རང་ཁབ་རིམ་པ་ལ་དུས་ཚོད་ནས་ཁབ་མ་འདྲ་བ།

ད་ལྟ་དྲི་བ་འདི་གནང་མཁན་ལ་དྲི་བ་གཉིས་པ་འདི་ནང་ལོགས་ཡ་ད་སྨན་དང་པོ་དེ་ཀོ་བི་ཤིལ་རག་ན་གཉིས་པ་ཀོ་བེག་སིན་བརྒྱབ་ན་འགྲིག་གི་ཡོད་ན་ཟེར་ཅེས་ད་ལྟ་རྒྱ་གར་གཞུང་གི་ལམ་སྟོན་ནང་ལ་སྨན་དང་པོ་ག་རེ་རག་ནས་གཉིས་པ་དེ་དེ་ག་རང་མུ་མཐུད་བྱས་རྒྱབ་རོགས་བྱེད་ཟེར་གཞན་པ་ཁོ་ནུས་པ་ཐོན་གི་མ་རེད་ཟེར་ཅེས་དང་པོ་ཀོ་བི་ཤིལ་བྱས་པ་འདྲ་ཅིག་ཡིན་ན་ཟླ་བ་གཅིག་དང་ཟླ་བ་གཉིས་བར་ལ་ཡ་ཀོ་བི་ཤིལ་གྱི་ཁབ་གཉིས་པ་དེ་བརྒྱབ་ཡ་བྱས

བརྩོན་འགྲུས་ལགས་ཐུགས་རྗེ་གནང་ད་ཧ་ད་སྨན་ཁབ་བརྒྱབ་སྟངས་དེ་ད་སྨན་ཁབ་དཔེར་ན་ཀོ་བེག་སིན་ཡིན་ན་ཀོ་བེག་སིན་དང་པོ་དེ་བརྒྱབ་སོང་ན་གཉིས་པ་དེ་བརྒྱབ་དགོས་རེད་གསུངས་པ་ར་ཨན་དེ་ནང་བཞིན་ཀོ་བེད་ཤིལ་དེ་ཡིན་ན་ཀོ་བེད་ཤིལ་དང་པོ་བརྒྱབ་སོང་ན་གཉིས་པ་དེ་ཀོ་བེད་ཤིལ་རང་བརྒྱབ་དགོས་རེད་གསུངས་པ་ར་ད་དཔེར་ན་མི་གཅིག་གིས་ཀོ་བེད་ཀོ་བེག་སིན་ད་ག་རང་ཁོ་རང་ཁོ་རང་གི་དང་པོ་དང་གཉིས་པ་གཉིས་ཆ་བརྒྱབ་ཚར་ཨན་དེ་རྗེས་ལ་ད་ཡང་ཀོ་བེད་ཤིལ་ཡང་དེ་བརྒྱབ་ན་འགྲིག་གི་རེད་པས་ཟེར་ནས།

བལྟས། ད་ལྟ་སྔོན་ལ་དང་པོ་ཀོ་བི་ཤིལ་བྱས་ནས་རྗེས་ལ་ཡར་ལྟ་ཡང། ཀོ་བེག་སིན་རྒྱབ་རྒྱུ་ཡོད་ནི་རེད་ད་ཡང་མོ་ཌར་ནཱ་རྒྱབ་རྒྱུ་ཡོད་ནི་རེད་ཕཱི་ཛེ་གི་ཁབ་རྒྱབ་རྒྱུ་ཡོད་ནི་རེད་ད་དེས་ཁོ་རང་ཚོ་ཏི་ལི་པ་བའི་ལྟ་ས་བ་རང་ཆགས་རུ་འགོ་བཙུགས་གཏང་རྒྱུ་ཡོད་རེད་པ། ད་ཡང booster གཅིག་པོ་རྒྱབ་ཡོད་ནི་ཁབ་གཉིས་རྒྱབ་མོ་ཅན་ཁབ་གཅིག་གི booster དེ་གི་ཡང་ག་ཚོད་ཐུབ་ཀི་ཡོད་མེད་འདུག་ཚོད་ཅིག་ལྟ་ཡ་ཡོད་རེད་པ། ད་དེས་ངས་ཏང་ལི་པ་བའི་ལ་ཡ་མི་ཤི་ད་ལྟ་ནས་ཤུལ་བཟོས་ཐེ་ཡ་རེད་མི་འདུག།
བརྩོན་འགྲུས་ལགས་ད་ལྟའི་དྲི་བ་དེ་ཡང་ད་ག་རང་འཇགས་ཡང་ཁབ་ཀྱི་ཐོག་ལ་ཡིན་དཔེར་ན་ད་ཨན་ད་ང་ཚོ་སྔོན་འགོག་ཁབ་ཅིག་བརྒྱབ་ཀྱི་ཡོད་ན་ཁབ་དེ་ཚོ་གི་ཡང་རྒྱུན་རིང་ལོས་ད་ངས་དེ་ང་ཚོའི་གཟུགས་པོ་ནང་ལོག་དཔེར་ན་ཀོ་བིད་ཤིལ་བརྒྱབ་པ་འདྲ་བྱས་ན་ཀོ་བིད་ཤིལ་ལོ་འདི་ཙམ་ཞིག་རིང་ག་ལ་ཡང་ཀོ་བིད་ཤིལ་འདི་གི་འདང་གི་རེད་ལ་ཡང་ན་ཟླ་བ་འདི་ཙམ་ཞིག་རིང་ག་འདང་གི་རེད་ལ་འདི་འདྲའི་གི་ཡང་ཁོ་རང་ལ་ཚད་ཡོད་འདྲ་བོ་ཞིག་ཡོད་ན་འདྲའི་གི་ཚད་བཞག་ཡ་འདྲ་བོ་ཞིག་ཡོད་ན་མེད་ན་ཞུ་ཡ་ཡིན།

བརྩོན་འགྲུས་ལགས་དེ་ནས་ངས་དྲི་བ་གཅིག་ལ་ད་ལྟ་ང་ཚོ་གི་སྔོན་འགོག་ཁབ་དེ་རྒྱབ་དུས་ཙ་ནས་ཨེ་ནི་མི་གི་ད་གནས་སྟངས་བྱས་གཟུགས་པོའི་གནས་སྟངས་དཔེར་ན་ཆ་བཞག་ན་འགའ་ཤས་ཨེ་ནི་སྐྱེ་དམན་གཟུགས་པོ་འཁོར་བསྡད་རྒྱུ་དེ་འདྲས་ཡོང་སྲིད་གི་རེད་འགའ་ཤས་ཡང་སོ་སོ་གི་ཕྲུ་གུ་ལ་ཕྲུ་གུ་དམར་འབྱར་ཡོད་པ་བྱས་དེ་གི་ལ་འོ་མ་སྤྲད་དགོས་ངེས་ཀྱི་ཨ་མ་དེ་འདྲས་ཡིན་སྲིད་གི་རེད་ཨེ་ནི་ཡང་འགའ་ཤས་གཤགས་བཅོས་དེ་འདྲས་བྱས་བྱས་ནས་གཤགས་བཅོས

ཏོག་དབྱིབས་ན་ཚ་ན་ཚར་ནས་ད་ལྟ་ལམ་སང་རྒྱབ་ཡ་མི་འདུག་ཡིན་པ་ཡིན་ནའི་ཟླ་བ་གཅིག་རྗེས་ལ་སྔོན་ཁབ་དེ་བརྒྱབ་ན་འགྲིག་གི་འདུག་ཁོ་རང་ཚོར་ཡ་ཁབ་དེ་བརྒྱབ་ན་ཡག་འདུག་ཏོག་དབྱིབས་ད་ན་ཚ་ད་ལྟ་ན་ཚར་བ་བྱས་ན་ཚར་བའི་རྗེས་ལ་ཉུང་མཐའ་ལ་ཟླ་བ་གཅིག་གི་བར་སྟོང་བྱས་བཞག་དེ་རྗེས་ལ་ཟླ་བ་གཅིག་རྗེས་ལ་ཡ་ཏོག་དབྱིབས་ཀྱི་སྔོན་ཁབ་དེ་བརྒྱབ་ན་འགྲིག་གི་འདུག། ཁ་ཤས་ད་ལྟ acutely ill ཟེར་བ་སྨན་ཁང་ནང་ལོག་ལ་ཡ་ད་ན་ཚའི་རྐྱེན་བྱས་རྗེས་ལྷག་བསྡད་པ་དེ་འདྲ་ཡོད་རེད་བ། གཅིག་ཏུ་ད་ལྟ་ཉེན་ཁ་སྡུག་ཅག་ཡོད་པ་དང་དེ་ཚོ་ལ་ཡ་ད་ད་ཕ་ཚ་སྔོན་ཁབ་དེ་མ་རྒྱབ་རོགས་ཞེས་བྱ་རྗེས་འདི་འདྲའི་ལམ་སྟོན་བྱས་འདུག་དེ་ནང་ལོག་རོ་ད་ལྟ་སྨན་ཁང་ནང་ལ་ཡོད་པ་ཞིག་རོ་ཉལ་བསྡད་པ་ད་དེ་ཡིན་ཚུལ་ཙམ་ད Acutely ill ཟེར་གོ་རེད་ད་ད་ན་ཚ་ནད་གཞི་སྡུག་ཅག་ཡོད་པ་ཟེར་ན་སྔོན་ཁབ་དེ་གིས་ཡང་ཅིག་གཟུགས་པོ་མ་འཁྱོག་པ་དེ་འདྲའི་ཡོང་སྲིད་པ་རེད། དེ་མ་གཞི་གཞན་པ་ཚོ་ད་མང་ཆེ་རྒྱབ་ཆོག་པ་བཟོ་ཅིག་རེད། བསྟན་འཛིན་བརྩོན་འགྲུས་ལགས་ད་ལྟའི་ང་ཚོ་གི་ད་ག་རེ་ལབ་དགོས་རེད་དེ་རིང་ཁ་སང་ད་ཏོག་དབྱིབས་བཅུ་དགུ་ནད་དུག་དེ་ཕོག་འདུག་ཕོག་མི་འདུག་ལབ་ནས་ང་ཚོ་བརྟག་དཔྱད་བྱེད་དུས་ཙ་ནས་མི་གཅིག་གལ་སྲིད་སྔོན་ནས་སོ་སོ་ད་ག་རེ་ཟ་དེ་སྔོན་འགོག་ཁབ་དེ་བརྒྱབ་ཚར་ཡོད་ན་འདི་སྤར་རུ་དེ་ལ་དེ་འདྲའི་གི་བརྟག་དཔྱད་བྱེད་དུས་ཙ་ནས་ནི་ཕ་གི་ནང་ལོག་ལ་བརྟག་དཔྱད་ནང་ལོག་ལ་ད་ཏོག་དབྱིབས་བཅུ་དགུ་ནད་དུག་འདུག་ཟེར་སླེབས་ཀྱི་ཡོད་ན་མི་འདུག་ཟེར་སླེབས་ཀྱི་ཡོད་ན་དེ་འདྲའི་གི་ཡང་བརྟག་དཔྱད་བྱེད་སྟངས་ལ་ཡང་གཅིག་གི་ཡང་སྐོར་ལམ་སྟོན་གྲོགས་བྱེད་བཞིན་པ་ཅིག་ཡོད་ན་ཞུ་ཡས་ཡིན། ཏོག་དབྱིབས་གཉན་རིམས་བཅུ་དགུ་གི་སྔོན་ཁབ་དེ་བརྒྱབ་ཚར་བའི་རྗེས་ལ་ཡང་ད་ཅིག་བརྟག་དཔྱད་དེ་ཚོ་བྱས་ཡོང་དུས Test དེ Positive ཐོན་གྱི་རེད་པས Negative ཐོན་གྱི་རེད་ཟེར་དུས་ད་ལྟ་དེ་སྔོན་ཁབ་བརྒྱབ་ཡ་དེ་དང་སྤྱི་བཏང་གི་ད་ཏོག་དབྱིབས་ན་ཚ་ཡོད་མེད་ཀྱི་བརྟག་དཔྱད་བྱེད་ཡ་བར་ལ་དམིགས་བསལ་ཁོ་རང་གཉིས་ལ་འབྲེལ་བ་དམིགས་བསལ་གང་ཡང་ཡོད་མ་རེད། ཏོག་དབྱིབས་ག་རེ་ཟེར་སྔོན་འགོག་ཁབ་དེ་ན་ཚ་མ་ཕོག་ཡ་ཆེད་དུ་རེད། འདི་བརྒྱབ་སོང་ན་ཕ་གིའི Test དེ་ན་ཚ་མེད་ནས་ན་ཚ་ཐོན་ཡ་དེ་འདྲ་རྩ་བ་ནས་ཡོད་མ་རེད། ད་འདི་བརྟག་དཔྱད་བྱས་དེ་ང་ཚོ་ན་ཚ་ཡོད་མེད་བལྟ་ཡའི་ཆེད་དུ། ཨ་ནི་འདི་བརྟག་དཔྱད་བྱེད་གི་ཡོད་ཙང་དེ་འདྲའི་གི་དཀའ་ཉེ་འཁྲི་གི་ནི་ང་ཚོའི་གི་རྙེད་ནས་སྔོན་ཁབ་དེ་བརྒྱབ་གི་མ་རེད་བ་གལ་སྲིད་སྔོན་ཁབ་དེ་བརྒྱབ་པ་འདྲ་བྱས་ན་མི་མང་ལ་ཡ། ཨ་ནི་ཅིག་ན་ཚ་ཡོད་མེད་གི་ཧ་མ་གོ་བརྟག་དཔྱད་བྱེད་ན་གི་ན་ཚ་མེད་ནས་ན་ཚ་འདུག་ཟེར་དེ་འདྲའི་གནས་སྟངས་ཆགས་སོང་ན་ཚང་མར་གོ་ལོག་ཆགས་འགྲོ་གི་ཡོད་རེད་བ། འོ་དེའི་གི་ད་འདི་ཆར་དེའི་གི་ཐོག་ལ་ཡ་ཐུགས་ཁྲལ་གནང་དགོས་ཡ་མི་འདུག་ཨ། ཏོག་དབྱིབས་ག་ཟེར་སྔོན་འགོག་བརྒྱབ་འདྲ་པོ་བྱས་ན་འོ་ན་ཚ་ཡོད་ན། ཡ་ན་ཚ་མ་ན་མ་ཟེར་བ་དེ་འདྲ་མ་རེད་བ་ན་ཚ་ཡོད་པ་འདྲ་བྱས་ན་ཨ་ནི་ཕ་གི་ནང་ལ་ཡ་ཐོན་ཡོང་གི་རེད་བརྟག་དཔྱད་བྱེད་དུས། སྨན་པ་བརྩོན་འགྲུས་ལགས་ད་རིང་མཚམས་དེ་ལ་བཞག་གི་ཡིན། རྗེས་མ་གི་ལེ་ཚན་ནང་སླར་ཡང་སྨན་པ་བརྩོན་འགྲུས་ལགས་ལ་བཅར་འདྲི་ཞུ་ཡས་ཡིན་སྨན་པ་བརྩོན་འགྲུས་ལགས་ཐུགས་རྗེ་གནང། ཡང་གླུ་དབྱངས་ལེ་ཚན་ནས་གསར་གཏོད་ཞིག་ལ་རླུང་འཕྲིན་ཐོག་གཞས་ཀྱི་རེ་སྐུལ་བྱ་རིམ་ཞིག་འབུལ་ལམ་ཞུ་ཡས་ཡིན་པས་ཐོག་མ་དེ་ལ། རྡ་སྟེང་སློབ་གྲྭ་ཆེ་བའི་སྤྱི་ཚོགས་རིག་གནས་ཀྱི་རྒན་ལགས་ཡིན་པ་རྒན་དབང་ཕྱུག་ལགས་ཀྱི་བློ་ལ་འཚམ་པའི་གཞས། ལུང་པ་འདི། ཞེས་པ་དགྱེས་གསན་ཡོང་བ་ཞུ།

གསན་པར་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དར་རྒྱས་ངོས་ནས་འཚམས་འདྲི་ཞུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱིའི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡས་ཀྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ང་ཚོས་ད་བར་ལེ་ཚན་བཅུ་གཉིས་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་བཅུ་གཅིག་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་སོས་བའི་རེ་བ་ཞུ་གི་ཡོད། རྣམ་པ་ཚོའི་ངོས་ནས་མཁྱེན་གྱི་ཡོད་ན་ལོ་ལྟར་སྤྱི་ཟླ་ལྔ་པའི་རེས་གཟའ་ཉི་མ་དང་པོ་དེ་ལ་ཉིན་ཁྱད་པར་ཅན་ག་རེ་ཡིན་མེད་མཁྱེན་གྱི་ཡོད་ན། གལ་ཏེ་མཁྱེན་གྱི་མེད་ན་ལོ་ལྟར་སྤྱི་ཟླ་ལྔ་པའི་རེས་གཟའ་ཉི་མ་དང་པོ་དེ་ལ World Laughter Dayའམ་འཛམ་གླིང་གད་མོ་ཉིན་མོ་སྲུང་བརྩི་ཞུ་གི་འདུག་ཡ་མཚན་པོ་རེད་བ། ཡིན་ན་ཡང་ཞིབ་འཇུག་མང་པོའི་ནང་ལ་གད་མོ་བགད་ཡ་དེ་ཕན་ཐོགས་ཆེན་པོ་ཡོད་པ་གསུང་གི་འདུག་སྔ་མོའི་དཔེ་བཞིན་གད་མོ་ནི་འཛམ་གླིང་ནང་གི་སྨན་ཡག་ཤོས་དེ་རེད་ཅེས་གསུང་སྲོལ་ཡང་ཡོད་གང་ལྟར་རང་ཉིད་གད་མོ་བགད་ན་རང་ཉིད་ཀྱི་ལུས་སྟོབས་རྒྱས་པ་དང་ནང་སེམས་པ་ཡང་སྐྱིད་པོ་བཟོས་པ་དང་དེ་བཞིན་རང་ཉིད་ཀྱི་ལུས་སེམས་གཉིས་ཀར་བདེ་ཐང་ཡོད་པ་མ་ཟད་རང་ཉིད་ཀྱི་ནང་ཁྱིམ་མཚེས་དང་ཉེ་འཁོར་གྱི་མི་ཚང་མ་ལ་བདེ་བ་སྤྲོད་ཐུབ་ཅེས་ཞིབ་འཇུག་ནང་ལ་འཁོད་ཡོད་པ་རེད། འཛམ་གླིང་གད་མོ་ཉིན་མོ་འདི་ཐོག་མར་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ཟླ་བ་ལྔ་པའི་ཚེས་བཅུ་ལ་རྒྱ་གར་གྱི་གྲོང་ཁྱེར་མུམ་བྷཱི་ལ་ཨེམ་ཇི Doctor Madan Kataria གྱིས་ཐོག་མར་དབུ་ཚུགས་པ་དང་དེ་ནས་བཟུང་རྒྱལ་ཁབ་བདུན་ཅུ་ལས་མང་བ་ནང་སྲུང་བརྩི་ཞུས་དང་ཞུ་བཞིན་པ་རེད་འདུག་ཉིན་མོ་དེ་ལ་སྲུང་བརྩི་ཞུ་དགོས་པའི་དམིགས་ཡུལ་གཙོ་བོ་ནི་མི་དམངས་ནང་ལ་གད་མོས་ལུས་སེམས་གཉིས་ལ་ཕན་རླབས་སྐོར་གོ་རྟོགས་སྤེལ་ཡག་གི་དམིགས་ཡུལ་ཁོ་ན་རེད་འདུག། ལྷག་པར་དུ་ད་ལྟ་ཏོག་དབྱིབས་བཅུ་དགུ་དུས་ཚོད་འདི་ལ་འཛམ་གླིང་ཡོངས་ནང་ལ་ན་ཚ་འདི་ཡི་རྐྱེན་གྱིས་མི་མང་པོ་ཉིན་རེ་བཞིན་གྲོངས་ཀྱི་ཡོད་པ་དང། འཛམ་གླིང་ཕྱོགས་གང་སར་ལྷག་པར་དུ་ང་ཚོའི་གནས་ཚང་རྒྱ་གར་ནང་ལ་ཡང་ན་ཚ་འདི་གིས་མི་རྣམས་དངངས་སྐྲག་དང་འཇིགས་སྣང་ནང་བསྡད་དགོས་པས། འགྲོ་བ་མི་ཡི་ཐོབ་ཐང་གད་མོ་ཤོར་ཡ་དེ་ཡང་ཧ་ལམ་བརྗེད་པ་འདྲ་བོ་ཆགས་ཡོད་སེམས་པ་སྐྱིད་པོ་བསྡད་ཡ་དེ་ང་ཚོ་ཚང་མའི་ཐོབ་ཐང་ཞིག་རེད། ན་ཚ་འདི་འགོག་ཐུབ་ཡ་ཆེད་དུ་རང་ཉིད་ནས་དུས་རྟག་ཏུ་ཁ་རས་གྱོན་ཡ་དང་བར་མཚམས་བཞག་ཡ་དེ་བཞིན་ལག་པ་འཁྲུད་ཡ་དེ་ངེས་པར་དུ་གནང་དགོས། དོན་མེད་སེམས་ཁྲལ་བྱས་ན་གང་ཡང་ཕན་མི་ཐོགས་དེ་ཡང་རྒྱལ་སྲས་ཆེན་པོ་ཞི་བ་ལྷའི་སྤྱོད་འཇུག་ནང་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་ཕན། ཅི་སྟེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་ཕན། ཞེས་པ་ནང་བཞིན་སེམས་ཁྲལ་མ་གནང་རོགས་ངེས་པར་དུ་གད་མོ་བགད་ཡག་མ་བརྗེད་རོགས་གནང། ཉིན་མོ་དེ་ལ། མི་རྣམས་ཀྱིས་རང་ཉིད་ཀྱི་ཁྱིམ་ནང་མཚར་གཏམ་བཤད་ཡག་དང་དེ་བཞིན་རླུང་འཕྲིན་ནང་དགོད་བྲོ་ཡག་གི་ལྟད་མོ་སོགས། བལྟས་ནས་ཉིན་མོ་དེ་དགའ་དགའ་སྤྲོ་སྤྲོའི་ནང་སྲུང་བརྩི་ཞུ་གི་འདུག་དེ་འདྲ་སོང་ཙང་རྣམ་པ་ཚོས་ཀྱང་ཕན་ཚུན་མཚར་གཏམ་བཤད་ནས་ཉིན་མོ་དེ་སྐྱིད་པོ་བྱས་ནས་བཞུགས་རོགས་གནང། དེ་རིང་དུས་ཚོད་འདི་དང་བསྟུན་ནས་རྣམ་པ་ཚོ་ལ་ཡང་མཚར་གཏམ་ཆུང་ཆུང་གཅིག་ཞུས་ཆོག། པཱ་ལགས་གཅིག་དང་བུ་ཆུང་ཅུས་ཅུས་ཟེར་བ་ཁོ་གཉིས་གཉིས་ཉི་མ་གཅིག་འཆམ་འཆམ་གཅིག་འགྲོ་བསྡད་པའི་སྐབས་ལ། སྤུ་གུ་ཆུང་ཆུང་དེ་གིས་ཐོལ་རྒྱག་པ་རྒྱག་པཱ་ལགས་པཱ་ལགས་པཱ་ལགས་ལབ་དུས་ཨ་ནི་པཱ་ལགས་ཀྱིས་འོ་ག་ཅི་གསུངས་བུ་ཆུང་ལབ་དུས།

ཡང་རྒྱའི་དབང་ཕྱུག་ལགས་ཀྱི་བོད་གཞས་བློ་ལ་འགྲོ་ཤོས་གཞན་ཞིག་ཞུས་ན། ཇེ་ཇེ་ཨའི་གྱི་གཞས་པས་བཏང་གནང་བའི་གཞས་འདི་ཐུགས་དགྱེས་གསན་ཡོང་བ་ཞུ། རང་ཡུལ་ལ་རྒྱུག་ཆོག་ན། བཙལ་ནས་མྱོང་གི་མེད་ན།

དངོས་གནས་རེད་རྒན་དབང་ཕྱུག་ལགས་བྱ་རྒས་ཤིང་དྲན་མི་རྒས་ཡུལ་དྲན་ཞེས་པའི་དཔེ་ལྟར་རང་ཡུལ་ལོག་རྒྱུ་བྱུང་ན་བསམ་པའི་བློ་བོད་མི་རྒན་པ་ཚང་མ་ལ་ཡོད་པ་རེད། ཡིན་ནའང་རྒན་ལགས་ཀྱིས་ད་རེས་གཞོན་སྐྱེས་ཚོ་ལའང་དྲན་གསོ་གནང་བ་ཐུགས་རྗེ་ཆེ། ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད།

ཆེ་ས་ནས་ལྐོག་ཟ་རུལ་སུངས་ཞིབ་བྱས་ཡོད་འདུག་ཨེ་རེད་འོག་གི་བོད་རིགས་ལས་བྱེད་ཚོ་ནང་ནས་ཡིན་ཕྱིན་ལྐོག་ཟ་རུལ་སུངས་བྱ་སྤྱོད་དེ་འདྲ་ཕྲན་བུ་ཕྲན་བུ་ཡོང་གི་ཡོད་པའི་སྐད་ཞིག་འདུག་པ་ད་དེ་འདྲས་ཁྱོན་མེད་པ་ཞིག་བྱེད་ཡག་དེ་དཔེ་གལ་ཆེན་པོ་རེད་དེ་གཞིས་ལུས་རྒྱ་ཆེ་མི་མང་ད་ག་ནང་བཞིན་གྱི་བྱེས་ཀྱི་མི་མང་ཚོ་རེད་ཡ་ད་དེར་དེ་ནམ་རྒྱུན་ང་དེ་དེ་འདྲས་ཀྱི་ཅིག་གི་འཁྲུངས་སྐར་རེད་ཟེར་ནས་སྐྱེས་ཚེས་ཀྱི་དུས་ཆེན་དེ་ཅིག་མཛད་སྒོ་འཚོགས་ཡག་འདྲ་ཁ་ཁ་ཆེ་གི་མེད་དོ་སྣང་སྐོར་མེད།

རྒྱ་སྐྱེད་ཡོང་ས། སློབ་གྲྭ་ལ་འགྲོ་ཞེས་པ་འདི། དངོས་གནས་སྐྱིད་པའི་བྱིས་པའི་དུས་ཚོད་ཡང་དྲན་བྱུང། ཡང་སྒྲུང་གསན་པར་འཐད་པའི་གང་ཟག་མང་པོ་ཡོད་པ་ཚོའི་ཆེད་དུ་བྱིས་སྒྲུང་དང་སྒྲུང་གཏམ་གྱི་ལས་རིམ་ཞིག་མཚམས་འདིར་འབུལ་ལམ་ཞུ། ཁྱེད་རང་གི་ཕྱག་ལས་ག་རེ་གནང་བ་དེ་ཁྱེད་རང་གི་ངོས་འཛིན་རེད། དེ་མིན་འཇིག་རྟེན་འདིའི་ནང་ལ་མིང་གཅིག་པ་ཡིན་པ་བགྲང་ལས་འདས་པ་ཡོད་པ་རེད། སྐུ་ཁམས་བཟང། ང་བསྟན་འཛིན་དངོས་གྲུབ་སྒྲུང་ཐུང་ཐུང་འདི། སྒྱུ་མ་མཁན་གཅིག་གི་སྒྲུང་ཡིན། སྒྱུ་མ་མཁན་འདི། མིག་འཕྲུལ་སྟོན་སྟོན་ནས་སྐད་གྲགས་ཆེ་རུ་ཆེ་རུ་འགྲོ་གི་ཡོད་པ་རེད། སྒྱུ་མ་མཁན་འདི་སྐད་གྲགས་ཡོད་པ་རྒྱལ་པོས་ཀྱང་གསན་པ་རེད། ཉིན་གཅིག། ཡུལ་དེའི་རྒྱལ་པོས་ཕོ་བྲང་ལ་མིག་འཕྲུལ་སྟོན་དགོས་པའི་བཀའ་ཕེབས་པ་རེད། སྒྱུ་མ་མཁན་དེ་ད་དངོས་གནས་མི་འདྲ་བ་ཞིག་བྱས་ན་བྱ་དགའ་མང་པོ་རག་ཐུབ་པའི་དུས་ཚོད་ཤར་ཤག་བསམ་པ་རེད། མིག་འཕྲུལ་ཡག་ཤོས་འདི་སྟོན་ག་ཡང་ན་གཞན་དེ་སྟོན་ག་བསམ་བསམ་ནས་རྒྱལ་ཁང་ནང་འབྱོར་བ་རེད། རྒྱལ་ཁང་ནང་ལ་མི་ཚང་མས་དགའ་བསུ་ཞུས་པ་རེད། སྒྱུ་མ་མཁན་དེས་རྒྱལ་པོ་ལ་འཚམས་འདྲི་ཞུས་ནས། རྒྱལ་པོའི་དབུ་ཞྭ་མངོན་མེད་དུ་བསྒྱུར་བཞག་པ་རེད། དེ་མཐོང་ནས་རྒྱལ་ཁང་ནང་གི་མི་ཚང་མས་རྒྱལ་པོ་ལ་བལྟས་ནས་གད་མོ་ཤོར་བ་རེད། རྒྱལ་པོ་ངོ་ཚ་ཁ་སྐྱེངས་པོ་ཆགས་ནས། མི་དེས་ང་ལ་ཁྱད་གསོད་དང་མཐོང་ཆུང་བྱེད་ཀྱི་འདུག་བདུན་ཕྲག་གཅིག་གི་རིང་ལ་དམ་ལ་བཏགས་ནས་དེའི་རྗེས་ཉིན་ད་ག་རང་ལ་སྐེ་དཔྱངས་ནས་བསད་དགོས་ཡོད། ཞེས་རྒྱལ་པོས་བཀའ་ཕེབས་པ་རེད། དེ་ནས་ཁོ་རང་གི་བཟའ་ཟླ་དེ། ངུ་གིན་ངུ་གིན་བཙོན་ཁང་དུ་ཡོང་ནས་སྡུག་བསྔལ་གྱིས་གང་དྲག་ཅི་དྲག་ཞེས་ལབ་ནས་སྒྱུ་མ་མཁན་དེ་མཐོང་དུས་ཁོ་རང་གད་མོ་ཤོར་ནས་ཡོད་པ་མཐོང། ཁྱེད་རང་ཉེས་ཆད་དེ་ཕོག་པའི་དབང་གིས་བསམ་ཤེས་མེད་པ་ཆགས་ནས་གད་མོ་ཤོར་གྱི་འདུག་བསམ་པ་རེད། ཡིན་ནས་སྒྱུ་མ་མཁན་དེས། ཁྱེད་རང་སྡུག་བསྔལ་མ་བྱེད་དང། ད་ལྟ་བདུན་ཕྲག་གཅིག་ཡོད་རེད། སྐྱིད་པོ་བྱས་ནས་བསྡད། ལབ་པ་རེད། བཟའ་ཟླ་དེས་ཉིན་ལྟར་ཁ་ལག་ཡག་ཤོས་དེ་ཁྱེར་ནས་གཟབ་གཟབ་ཀྱིས། ཐུག་ག་ཡོང་ནས་ད་ཉི་མ་གསུམ་ལས་ལྷག་མི་འདུག་ད་ཉི་མ་གཉིས་ལས་ལྷག་མི་འདུག་ཟེར་ལབ་ནས་སྡུག་བསྔལ་གྱིས་ཚུར་འགྲོ་གི་ཡོད་པ་རེད། དེ་ནས་ཉིན་མཐའ་མ་དེ་སླེབས་པ་དང། རྒྱལ་པོ་དེ་ཆིབས་རྟ་དེ་ཆིབས་ནས་སྒྱུ་མ་མཁན་གྱི་སར་ཕེབས་པ་རེད། དེ་མཇལ་བ་དང་སྒྱུ་མ་མཁན་གྱིས་རིག་པ་གསར་པ་ཅིག་རྙེད་བྱས་ནས། ལམ་སང་རྒྱལ་པོ་མཇལ་བ་དང་ངུས་བཞག་པ་རེད། སྒྱུ་མ་མཁན་དེ་ངུ་དུས་ཙམ་ནས། རྒྱལ་པོ་དེས། ད་ཁྱེད་རང་ངུ་ཡག་དྲན་གྱི་འདུག་པས། ཁ་སིང། ངའི་ཞྭ་མོ་ཡལ་བར་བྱས་ནས་ཁྱད་གསོད་བྱེད་དུས་ཙམ་ནས་ཤི་ཡག་དྲན་མ་བྱུང་ངས། སྒྱུ་མ་མཁན་དེས་རྒྱལ་པོ་རིན་པོ་ཆེ་ང་ཤི་ཡས་ལ་ཞེད་ཀྱི་མི་འདུག། མི་ཚང་མ་ཉི་མ་གཅིག། གང་ལྟར་གང་བྱས་ཤི་ཡས་ཡིན་པ་ངེས་པ་རེད། བྱས་ཙང་ང་ཤི་ཡས་ལ་ཞེད་ཀྱི་མི་འདུག་རྒྱལ་པོ་རིན་པོ་ཆེ། ཡིན་ནས། ངས་ལོ་གཅིག་ནང་བསྒྲུབ་ཡས་ཡོད་པའི་སྒྱུ་འཕྲུལ་གྱི་རིག་རྩལ་གསར་པ་དེ་ཡང་ང་དང་མཉམ་དུ་མེད་པ་ཆགས་ཀྱི་རེད་བསམ་ནས་ང་སེམས་ཁྲལ་ལངས་ཀྱི་འདུག་ཞུས་པ་རེད། ཁྱེད་རང་ལ་སྒྱུ་འཕྲུལ་གྱི་རིག་རྩལ་གསར་པ་ག་རེ་ཡོད། ཁོང་གིས་བཀའ་འདྲི་བསྐྱོན་པ་རེད། སྒྱུ་མ་མཁན་དེས་རྟ་ཞིག་མཁའ་དབྱིངས་ལ་འཕུར་ཐུབ་པའི་སྒྱུ་འཕྲུལ་གསར་པ་ཅིག་ལོ་གཅིག་ནང་འགྲུབ་ཡས་ཡོད་ཞུས་པ་རེད། རྒྱལ་པོ་དེས། མཁའ་དབྱིངས་ལ་འཕུར་ཐུབ་པའི་རྟ་ཞིག་ང་ལ་ཡོད་ན། དམག་ཆེ་ཆུང་མེད་པར་ག་འདྲ་ཅིག་ཡིན་ནས་ངས་ཐོབ་པ་ཡོང་ས་རེད་བསམ་ནས། བྱས་ན་ཁྱེད་རང་ངའི་རྟ་འདི་ལོ་གཅིག་ནང་ལ་མཁའ་དབྱིངས་ལ་འཕུར་ཐུབ་པ་བཟོས་ཤིག། ངས་ཁྱེད་རང་ལོ་གཅིག་གི་རིང་ག་ལ་ཉེས་པ་མེད་པ་བློས་བཏང་བྱེད་ཀྱི་ཡོད་གསུངས་པ་རེད། སྒྱུ་མ་མཁན་དེ་རྒྱལ་པོའི་རྟ་ཞོན་ནས། ནང་ལ་ལོག། ནང་གི་སྒོ་ལ་འབྱོར་བ་དང། ནང་ལ་མི་མང་པོ་འཛོམས་ནས་མྱ་ངན་བྱས་ནས་ཡོད་པ་ཚང་མས་སྒྱུ་མ་མཁན་དེ་མཐོང་པ་དང། ཚང་མ་མྱ་ངན་ནས་སངས་ནས་དགའ་བསུ་ཞུས་པ་རེད། དེ་ནས་ཚང་མ་ཆུ་ཚོད་ཕྱེད་ཀ་ཞིག་གི་ནང་ལ་ཨེ་སོ་སོ་སོའི་ནང་ལ་ལོག་ཕྱིན་པ་རེད། ཁོ་རང་གཉིས་གཅིག་པུ་ལྷག་དུས་བཟའ་ཟླ་དེ། སྒྱུ་མ་མཁན་དེ་ལ་བལྟས་བྱས་ནས་གང་འདྲ་བྱས་ནས་ཐར་སོང། སྐད་ཆ་དྲིས་པ་རེད། སྒྱུ་མ་མཁན་དེས་ཁས་ལེན་གཅིག་གི་ཐོག་ལ་ལོ་གཅིག་རག་སོང། རྒྱལ་པོའི་རྟ་འདི་ལོ་གཅིག་གི་ནང་ལ་མཁའ་དབྱིངས་སུ་འཕུར་ཐུབ་པ་བཟོ་ཡས་ཀྱི་ཁས་ལེན་ཞུས་པ་ཡིན། དེ་གོ་བ་དང་བཟའ་ཟླ་དེ་ཧང་སངས་ནས་ལོ་གཅིག་གི་ནང་ལ་རྟ་འཕུར་ཐུབ་ཡས་ལ་ཡས་དེ་འདྲའི

ད་ལོ་གཅིག་གི་ནང་ལ་ཡང་ཡང་བསྐྱར་སྐེ་དཔྱངས་ནས་བསད་ཀྱི་རེད་ཞེས་སྡུག་བསྔལ་ཚད་མེད་པ་བྱུང་བ་རེད། སྟབས་ལེགས་པ་ཞིག་ལ་སྒྱུ་མ་མཁན་དེས་དེ་དེ་དུས་ལྟ་ཆོག་གི་རེད་ཞེས་ཡང་ཡང་བཤད་པ་དེ་བདེན་པར་གྱུར། དེ་ཡང་དེ་ནས་ཟླ་བ་དྲུག་ནང་ཚུད་ལ་རྒྱལ་པོ་གཤེགས། དེ་ནས་ཟླ་བ་གསུམ་གྱི་ནང་ཚུད་ལ། རྟ་དེ་ཡང་ཤི། ད་མི་ཚང་མས་སུའི་རྒྱལ་པོ་སུའི་རྟ་སོགས་ཀྱི་སྐད་ཆ་འཇའ་ཡལ་བ་ནང་བཞིན་ཡལ་ཕྱིན་པ་རེད། དེ་སྒྲུང་སྙན་པོའི་སྐད་ཆ་རེད་ཡིན་ནའི་ང་ཚོའི་མི་ཚེ་ནང་ལ་ཡང་ད་ག་རང་རེད། ང་རང་ཚོ་ནང་བཞིན་མི་མང་དག་ཅིག་ད་རིང་སྐྱིད་པོ་ཡོད་པ་མ་ཚོར་ནས་སང་ཉིན་གནངས་ཉིན་ག་རེ་ཆགས་ཀྱི་ཡོད་ན་ཞེས་སེམས་ཁྲལ་གྱིས་ད་རིང་ནང་མི་ཚང་མ་བདེ་ཐང་ཐོག་ཟ་རྒྱུ་གནས་མལ་གང་ཅིར་དཀའ་ངལ་མེད་པའི་བདེ་བ་ཕར་བཞག་ནས་འབྱུང་འགྱུར་གྱི་སྡུག་བསྔལ་ནང་ཚུད་འགྲོ་གི་ཡོད་པ་རེད། བྱས་ཙང་སྒྱུ་མ་མཁན་གྱི་སྒྲུང་སྙན་པོ་དེ་ནས་སློབ་གསོ་སང་ཉིན་ག་རེ་ཡོང་གི་ཡོད་པ་སང་ཉིན་ལྟ་ཆོག་གི་རེད་ཞེས་པ་དེ་མཚམས་མཚམས་ལ་ཕན་ཐོགས་ཆེན་པོ་ཡོད་པ་ཤེས་ནས་ད་རིང་ད་རིང་ལ་གནས་པ་དང་ད་རིང་སྐྱིད་པ་ད་རིང་རེད་སང་ཉིན་གང་ཡོང་སང་ཉིན་ལྟ་ཆོག་གི་རེད་ལྷན་རྒྱས། སྒྲུང་གཏམ་གྱི་ལས་རིམ་གསན་པར་དགའ་བསུ་ཞུ། རྗེས་མའི་ལེ་ཚན་ནང་ལ་སླར་ཡང་མཇལ་ཡོང། སྐུ་གཟུགས་ལ་ཐུགས་ཅག་གནང་གོ། བཀྲ་ཤིས་བདེ་ལེགས། རླུང་འཕྲིན་ཞེས་ཀྱི་རེ་སྐུལ་བྱ་རིམ་ནང་རྒན་དབང་ཕྱུག་ལགས་གང་ནས་ཡིན་པའི་ཕ་ཡུལ་གྱི་གཞས། གཞས་མ་གཡང་འཛོམས་ལགས་ཀྱིས་བཏང་གནང་པའི་གཞས་ལྷོ་བྲག་ང་ཡི་ཕ་ཡུལ་ཞེས་པ་ཐུགས་དགྱེས་གསན་ཡོང་བ་ཞུ།

གནས་ཆེན་སྲས་མཁར་དགུ་ཐོག་མཇལ་ཡོང་བསམ་བསམ་མ་བྱུང། སྨན་བླ་དོན་གྲུབ་རྒྱ་མཚོ། རིག་རྩལ་འགྲན་ཟླ་མི་འདུག། མར་པ་ཆོས་ཀྱི་བློ་གྲོས། བཀའ་བརྒྱུད་བསྟན་པའི་མེས་པོ། ལྷོ་བྲག་ང་ཡི་ཕ་ཡུལ། ལྷ་ཡུལ་ལས་ཀྱང་མཛེས་སོ། དངོས་གནས་སྙན་པོ་འདུག་ག་ལགས། གཙོ་བོ་སློབ་ཕྲུག་ཚོར་ཕན་ན་དྲན་ནས་དཔེ་དེབ་ངོ་སྤྲོད་ཀྱི་ལེ་ཚན་ཞེས་བར་མཚམས་འདིར་འབུལ་ཡག་ཡིན་པས་དགྱེས་གསན་ཡོང་བ་ཞུ།
བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ་རྒྱུ་ང་བསྟན་འཛིན་དར་རྒྱས་ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པ་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ཡི་ནང་ལ་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ། ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་གི་ཡོད། སྤྱི་བཏང་དཔེ་དེབ་ཀློག་ཡག་ནི་མི་ཡི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན། ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་བྱ་གསར་བ་ཐོབ་ཡག་གི་གཞི་རྩ་གཙོ་བོ་ཞིག་ཡིན་པ་ཚང་མས་མཁྱེན་གསལ་ལྟར། སོང་ཙང་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེ་མང་ཚོགས་ཀྱང་དཔེ་དེབ་ཀློག་ཡག་གི་གོམས་གཤིས་བཟང་པོ་ཡོད་པའི་རེ་བ་ཞུ་གི་ཡོད། ཐེངས་འདིའི་ལེ་ཚན་ནང་ང་རང་ངོས་ནས་ལོ་མང་སྔོན་ལ་དཔེ་དེབ་གཅིག་ཀློག་པའི་དཔེ་དེབ་འདི་རྣམ་པ་ཚོ་ལ་ངོ་སྤྲོད་ཞུ་གི་ཡིན་པས་དཔེ་དེབ་འདི་ཡི་མིང་ལ། The Secret།

དཔེ་དེབ་འདི་ད་བར་དཔར་བསྐྲུན་ས་ཡ་སུམ་ཅུ་སོ་ལྔ་དང། སྐད་ཡིག་མི་འདྲ་བ་ལྔ་བཅུ་ནང་ལ་བསྒྱུར་ཡོད་པ་རེད། དཔེ་དེབ་འདི་ལ་ཤོག་གྲངས་ཉིས་བརྒྱ་བཞི་ཡོད་པ་དང། དེབ་འདི་ཡི་རྗེས་ལ་རྩོམ་པ་པོ་ཁོ་རང་ངོས་ནས་དཔེ་དེབ་གཞན་མང་པོ་དཔར་བསྐྲུན་ཞུས་འདུག་མོ་ཡི་དཔེ་དེབ་འགའ་ཤས་དེང་སང་གློག་བརྙན་ནང་ལ་ཡང་མཇལ་རྒྱུ་འདུག་ད་ཆ་དཔེ་དེབ་འདི་བོད་ཡིག་ནང་ལོགས་ལ། མེད་པ་དང་ང་ཚོའི་གོང་གི་ལེ་ཚན་ནང Shiv Khera You Can Win བོད་བསྒྱུར་གནང་མཁན་རྒན་བཀྲ་ཤིས་དོན་གྲུབ་ལགས་གདན་འདྲེན་ཞུས་པ་ནང་བཞིན་དཔེ་དེབ་འདི་ཡང་བོད་བསྒྱུར་གནང་མཁན་ཡོང་བའི་རེ་བ་ཞུ་གི་ཡོད་དེ་བཞིན་རླུང་འཕྲིན་ཁང་ནང་ལ་ཡང་གདན་འདྲེན་ཞུ་ཡག་གི་རེ་བ་ཡང་ཞུ་གི་ཡོད། དེ་ག་ནང་བཞིན་རྣམ་པ་ཚོ་ལ་དཔེ་དེབ་འདི་གི་སྙིང་བསྡུས་ཅིག་ཞུས་པ་ར་བྱས་ན། ཨ་འདི་རྩོམ་པ་པོ་མོ་རང་གིས་ང་ཚོའི་གི་འཛམ་གླིང་ནང་ལོགས་ལ།
འཐེན་ཤུགས་དབྱིན་སྐད་ཐོག་ནས་ཞུས་པ་ར་བྱས་ན Attraction ལས་ཨ་ནི་གཉིས་ཡོད་རེད་བ། ཨ་ནི་དཔེར་ན་ང་ཚོའི་གི་ནང་པའི་གི་ཐོག་ནས་འདྲ་བོ་བྱས་ང་ཚོའི་གི་བོད་པའི་གི་ཁ་རྒྱུན་ནང་ལ་ཡོད་པ་ན་ད་དཔེར་ན་ང་ཚོ་སྔ་མོའི་དཔེ་ལ་ཡོད་པ་ན་ད་བཟང་པོ་གི་རྗེས་ལ་ཇ་ཆང་དང་ངན་པའི་རྗེས་ལ་རྒྱུག་རྡུང་ཡོད་པ་ནང་བཞིན། མོ་རང་གི་དཔེ་དེབ་འདི་ཡི་ནང་ལ་ཡང་ང་ཚོའི་གི་བསམ་བློ་ལ་ཨ་ནི་བསམ་བློ་བཟང་པོ་ཅིག་ཡོད་པ་རེད་བྱས་ན་འབྲས་བུ་བཟང་པོ་ཐོབ་པ་དང་བསམ་བློ་ངན་པ་ཅིག་ཡོད་པ་རེད་བྱས་ན་འབྲས་བུ་ངན་པ་ཅིག་ཐོབ་གི་ཡོད་པ་འདི་འདི་ཨ་མོ་རང་གི་འདི་ནང་ལོགས་ལ་ཨ་ནི་གསུངས་འདུག་ཨ་དེ་ག་ནང་དང་ང་ཚོའི་གི་མི་ཚེའི་ནང་ལོགས་ལ་ཨ་ནི་སོ་སོ་ལ་ག་རེ་དགོས་པ་དེ་དེ་ང་ཚོའི་གི་འཐེན་ཤུགས་གཉིས་དེ་ལ་རག་ལུས་ཀྱི་རེད། གལ་སྲིད་སོ་སོ་ལ་བཟང་པོ་ཅིག་དགོས་ཡོད་ན་འཐེན་ཤུགས་དེ་དང་པོ་བཟང་པོ་ཅིག་དགོས་རེད། གལ་སྲིད་སོ་སོ་ལ་ངན་པ་ཅིག་དགོས་པ་རེད་ཅེ་ན་ཨ་ནི་འཐེན་ཤུགས་དེ་ངན་པ་ཅིག་དགོས་རེད། སོ་སོ་ལ་དགོས་ཡ་དེ་བཟང་པོ་བྱས། འཐེན་ཤུགས་དེ་ཨ་ནི་ངན་པ་ཅིག་བཏང་བ་རེད་བྱས་ན་ང་ཚོ་ལ་མི་ཚེའི་ནང་ག་རེ་དགོས་ཡ་དེ་སོ་སོ་ལ་སྒྲུབ་ཐུབ་མ་རེད་བྱས་ནས་དེབ་དེའི་ནང་ལོགས་ལ་ལྷག་པར་དུ་ང་ཚོའི་གི་མི་ཚེའི་ནང་ལོགས་ལ་བསམ་བློ་བཏང་ཕྱོགས་དེ་ག་འདྲ་བྱེད་དགོས་ཡོད་མེད་འོ་འདི་སྐོར་ལ་ལམ་སྟོན་འདི་དཔེ་ཡག་པོ་འདུག་ཨ་དེ་ག་ནང་ད་དཔེ་དེབ་འདིའི་ནང་ལོགས་ལ་མོ་རང་གིས་ལམ་སྟོན་བྱེད་པ་མ་ཟད་འདིའི་སྒང་ལོགས་ལ་སྒྲུང་ཡང་ཆུང་ཆུང་ཆུང་ཆུང་བྱས་ནས་ཨ་ནི་སྙན་པོ་ཞེ་པོ་ཅིག་འདུག་དེ་ག་ནང་ད་ང་ཚོའི་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེའི་མང་ཚོགས་ནས་གལ་ཏེ་དཔེ་དེབ་འདི་ཀློག་མེད་པ་རེད་བྱས་ན་ངེས་པར་དུ་ཀློག་རོགས་གནང་འབོད་སྐུལ་ཤུགས་ཆེན་པོ་ཞུ་གི་ཡོད་དཔེ་དེབ་འདི་ཡང་ཨ་ནི་ཤོག་གྲངས་འདི་འདི་ཉུང་ཉུང་བྱས་དེ་ག་ནང་ད་ཐུགས་ཕན་གསོས་ཡ་དང་ལེགས་ཆ་མང་པོ་ལེན་ཡག་གི་དཔེ་དེབ་ཞིག་རེད་བཞག། དེ་དང་མཉམ་དུ་ཨ་ང་ཚོས་ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་ཞུ་གི་ཡིན་པས་རྣམ་པ་ཚོ་ལ་ངེས་པར་དུ་དཔེ་དེབ་འདི་ཀློག་ནས་ང་ཚོ་ལ་དགོངས་འཆར་གསུང་རོགས་གནང། དེ་དང་ཆབས་ཅིག་རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡ་ཡོད་ན། ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། རང་ཉིད་ཀྱིས་དཔེ་དེབ་ཀློག་པ་དེ་མི་གཞན་ལ་ངོ་སྤྲོད་ཞུ་རྒྱུ་དེ་ཡང་གལ་གནད་ཆེན་པོ་དང། གང་ཟག་གཞན་ལ་ཡང་ཐུགས་ཕན་གསོས་ཐུབ། སོང་ཙང་རྣམ་པ་ཚོ་ངེས་པར་དུ་ལེ་ཚན་འདིའི་ནང་མཉམ་ཞུགས་གནང་རོགས་གནང། ང་ཚོ་ལེ་ཚན་འདི་གསན་པར་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མ་ན་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། མ་མཇལ་བར་གསན་མཁན་རྣམ་པ་ཚོ་ཡང་དཔེ་དེབ་མུ་མཐུད་ནས་ཀློག་རོགས་གནང་སྐུ་གཟུགས་ཐུགས་ཅག་གནང་རོགས་གནང།

ཚང་མས་མཁྱེན་པ་གནང་རོགས། རྒན་དབང་ཕྱུག་ལགས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱིས་ཁྱེད་རང་གིས་འབོད་སྐུལ་གནང་བའི་གཞས་ཆ་ཚང་ཕུལ་ཡོད། གསན་མོ་བ་ཚང་མས། རྒན་ལགས་ཀྱི་གཞས་དེ་ཚོ་སྤྲོ་པོ་བྱུང་ཡོད་པའི་རེ་བ་ཞུ། དེ་མིན་ལྷོ་བྲག་གི་གནས་རྣམས། གང་ཤེས་པའི་མཚན་ཙམ་ངོ་སྤྲོད་ཞུས་ཡོད། གཟིགས་མོ་བ་ལྷན་རྒྱས་ཀྱིས་ཀྱང་སོ་སོའི་ཐུགས་ལ་ཡོད་པའི་གཞས་རླུང་འཕྲིན་གཞས་ཀྱི་རེ་སྐུལ་བྱ་རིམ་ནང་བཏང་གནང་ན་ང་ཚོས་ཐུས་ཤོར་མེད་པར་འབུལ་ལམ་ཞུ་གི་ཡིན། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་དང་ཏོག་དབྱིབས་གོ་རྟོགས་ཀྱི་ལེ་ཚན་གསན་པ་ཐུགས་རྗེ་ཆེ། རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་ལ་སླར་ཡང་མཇལ་ཡོང། སྐུ་ཁམས་བཟང། འབྲུག་གི་འབྲུག་གི། དཔལ་འཛོམས་ལགས་ཀྱིས་བཏང་གནང་པའི